བདག་གིས་ཅི་བྱེད་བྱས་ན་གུས་པས་ཉོན། འོ་ལགས་སོ་དེ་ཡང་ཇི་སྐད་དུ་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་བ་ཆེན་པོའི་གསུང་ལས། དལ་བའི་རྟེན་འདི་ཡིད་བཞིན་ནོར་ལས་ལྷག་འདི་འདྲ་རྙེད་པ་ད་རེས་ཙམ་ཞིག་ཡིན་རྙེད་དཀའ་འཇིག་སླ་ནམ་མཁའི་གློག་དང་འདྲ་ཚུལ་དེ་བསམས་ནས་འཇིག་རྟེན་བྱ་བ་ཀུན་སྦུན་པ་འཕྱར་བ་བཞིན་དུ་རྟོགས་གྱུར་ཅིང། འོ་འདི་ནི། རྣལ་འབྱོར་ངས་ཀྱང་ཉམས་ལེན་དེ་ལྟར་བགྱིས་ཐར་འདོད་ཁྱེད་ཀྱང་དེ་བཞིན་བསྐྱང་འཚལ་ལོ་ཞེས་གསུངས་པ་ནང་འདྲ་གི་ད་ད་རང་ཕར་ཁྱབ་རོགས་ཚུར་ཁྱབ་ཟེར་བར་བ་འོ་ད་ཚང་མ་ལོག་འོ་ད་འདི་ནི་ཚེ་རབས་པས་ཐོག་མ་མེད་པ་ནས་པའི་ལས་དང་ཉོན་མོངས་ཀྱི་ད་གཞན་དབང་དུ་སོང་ནས་འོ་ད་འཁོར་བའི་གནས་ལ་འདི་ནི་སྐྱེ་བ་བླངས་ནས།

འོ་ད་དེ་ནི་དལ་བའི་རྟེན་ལ་སྙིང་པོ་ལོན་པ་ཅིག་ད་བྱུང་ཡོད་མ་རེད་རེད་བ་ད་ད་ལྟ་སོ་སོས་སོ་སོ་ལ་དེ་བསམ་བློ་བཏང་གི་ཡིན་ན་ཧ་གོ་གི་རེད་བ། ད་ཡི་གེ། རེད་བ་ད། ད་ད་རེ་བི་གེ་བླ་མ་དཀོན་མཆོག་གི་ཐུགས་རྗེ། འོ་ད་སྐྱེ་བ་སྔ་མ་བི་གེ། རེད་བ་ད་སྐྱེ་བ་སྔ་མ་ལ་བི་གེ། ད་བི་གེ་སོ་སོ་གི་བའི་དཀའ་ལས་འདྲ་བ་བརྒྱབ་ནས་རེད་བ་ད་ཨ་ནི་དེའི་སྟོབས་ཀྱིས། ཨ་ནི་ད་རེས་ཀྱི་གས་རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བའི་དེ་ནི་དལ་བརྒྱད་འབྱོར་བཅུ་ཚང་བའི་ལུས་རྟེན་བཟང་པོ་ཐོབ། མཇལ་བར་དཀའ་བའི་དེ་ནི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ། དེའི་ནང་ནས་པའི་ཡང་རོ་དང་དེའི་ཡང་སྙིང་པའི་འཇམ་མགོན་བླ་མ་ཆོས་ཀྱི་རྒྱལ་པོ་པའི་ཙོང་ཁ་པ་ཆེན་པོའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ། དང་གསེར་སྦྱངས་བཙོ་མ་ལྟ་བུ་འདི་ཉིད་དང་མཇལ། འོ་ད་དེ་ནི་འཕྲད་པར་དཀའ་བའི་དེ་ནི་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་འཕྲད་ནས། འོ་ད་དེ་འདྲ་གི་པའི་གས། དེ་བས་པའི་སྤྱིར་བཏང་བྱེད་ཀྱི་ཡིན་ན། ད་དུས་ཚོད་སྙིགས་མ་རེད་ཟེར་ནས་དུས་ཚོད་སྡུག་བ་འགྲོ་པོ་བརྩི་གི་ཡོད་རེད་བ་དང། འོ་ད་ཅིག་ཅིག་གི་ཉོན་མོངས་སྙིགས་མ་སེམས་ཅན་སྙིགས་མ་དུས་སྙིགས་མ་ཚེ་སྙིགས་མ། འོ་ད་དེ་འདྲ་གི་བའི་སྙིགས་མ་ལྔ་བདོ། འོ་ད་དུས་ཚོད་སྡུག་བ་འདྲ་པོ་ཅིག་བརྩི་གི་ཡོད་རེད་དེ་ཡིན་ན་ཡང་སོ་སོ་སོ་སོ་ལ་བསམ་བློ་ཅིག་བཏང་གི་ཡིན་ན། ད་རེས་སྐྱེ་བ་འདི་ལས། ལྷག་པ་འདྲ་པོ་ཅིག་ཕལ་ཆེར་མ་བྱུང་བ་འདྲ་པོ་ཅིག་རེད་བ་དང། རེད་རེད་བ། དལ་བརྒྱད་འབྱོར་བཅུ་ཚང་བའི་ལུས་རྟེན་ཐོབ་ཟེར་ཡ་དེ་ཞེ་དྲག་གི་དཀའ་ལས་ཁག་པོ་རེད། ད་ལྟ་ང་ཚོ་བསམ་བློ་མ་བཏང་བའི་སྒང་ལ། མ་བརྟགས་མ་དཔྱད་པའི་ཁ་ཐུག་ལ། ཅིག། དལ་འབྱོར་གྱི་ལུས་རྟེན་ཐོབ་ཡ་ལ་ཞེ་དྲག་དགའ་སྣང་འདྲ་བོ་མེད་འདྲ་བོ། ལོ་པ་ད། རང་ཕར་ཁྱབ་འཚོ་བའི་རོགས་ཚུར་ཁྱབ་ཕལ་ཆེ་བ། རེད་བ་ད་ད་ཁ་ཤས་ཁ་ཤས་རེད་མ་གཏོགས་ཕལ་ཆེ་བ་བས། དལ་འབྱོར་མི་ལུས་ཐོབ་ཡ་ལ་དགའ་ཚོར་ཟེར་ཞེ་དྲག་གས་ཡོང་གི་མི་འདུག་བ། བསམ་བློ་ཅིག་བཏང་ན་མ་གཏོགས་མ་བརྟགས་མ་དཔྱད་པའི་ཁ་ཐུག་ལ། དེ་ཡོང་གི་མི་འདུག་བ། དེ་ལས་ཅིག་འཇིག་རྟེན་གྱི་བི་གས། ཅིག། རེད་བ་ད་དངུལ་འདྲ་བོ་བས་རེ་བ་ཅིག་འཁྱོངས་པ་ཡིན་ན། དངུལ་འདྲ་བོ་རེད་ད་རྙེད་པ་འདྲ་བོ་རེད་ག་རེ་ཡིན་ནས་ཅིག་དཔེ་ན། ད་དངུལ་ཅིག་བརྒྱ་ཉིས་བརྒྱ་འདྲ་བོ་ཅིག་རག་པ་ཡིན་ན་ཅིག་དེ་ལས་དགའ་ཚོར་ཆེ་བ་འདྲ་བོ་ཅིག་ད་སོ་སོ་སོ་སོ་ལ་བསམ་བློ་བཏང་དགོས་ར་བ་ང་ཚོ་ཆོས་བཤད་ཉན་གི་ཡིན་ནས་སོ་སོ་བས་བསམ་བློ་བཏང་ནས་བག་བཤད་དགོས་ཀྱི་ཡོད་རེད་ཉན་ཉན་གི་ཡིན་ན་སོ་སོས་རང་རྒྱུད་བསྡུ་ཡག་གི་ཆེད་དུ་ལྷག་པར་དུ་ཡང་བྱང་ཆུབ་ལམ་གྱི་རིམ་པ་ཟེར་དེ་ཞུས་ཏེ་ཨ་ནི་སེམས་འདུལ་ཡག་གི་དོན་དག་ཅིག་རེད་འགྲོ་བ། དེ་ཡིན་དུས་གང་ལ་ད་སོ་སོ་སོ་སོ་བསམ་བློ་བཏང་ཡོང་དུས།

ཞག་པོ་རེ་རེ་རེད་པ་དང་ཉི་མ་རེ་རེ་ཆུ་ཚོད་རེ་རེ་བི་གའི་ཡག་པོ་དེ་མ་བྱས་ན་འཕྲོ་བརླག་འགྲོ་གི་ཡོག་རེད་རེ་བ་དང་ཕངས་སྣང་འདྲ་པོ་མེད་པ་དེ་ག་རེ་བྱས་པ་རེད་ཟེར་ན་འོ་ད་དལ་འབྱོར་རྙེད་དཀའ་དེ་ཡག་པོ་ཅིག་དལ་འབྱོར་རྙེད་དཀའི་རྟོགས་པ་འདྲ་པོ་དེ་སོ་སོའི་རྒྱུད་ལ་དེ་འདྲ་ཅིག་མེད་པའི་རྟགས་འདིང་གི་ཡོག་རེད་ད་དོན་དག་དེ་དལ་འབྱོར་རྙེད་དཀའ་ག་རེ་རེད་ཟེར་ན་ང་ཚོས་ཤེས་ཡ་ཡོག་རེད་སྐྱབས་རྗེ་གོང་མ་རྣམ་པ་ཚོའི་བཀའ་དྲིན་གྱིས་བི་གའི་གསུང་ཆོས་ཞུས་ཡོད་དཔེ་ཆ་བལྟས་མཚན་ཉིད་དཔེ་ཆ་བལྟས་གཞུང་བསླབས་ནས། དྲི་བ་བཏང་གི་ཡིན་ན་ཤེས་ཀྱི་རེད་དལ་འབྱོར་ཟེར་ན་ག་རེ་རེད་ཟེར་ན་དལ་བ་ད་འདི་རེད་འབྱོར་བ་འདི་རེད་གྲངས་ཀ་འདི་འདྲ་ཡོད་རེད་ཟེར་བཤད་ཆོག་ཆོག་པའི་ལབ་ཆོག་ཆོག་འདྲ་བོ་ཡོང་རེད་པ་ཡོང་གི་རེད་པ་ད་དམ་འགྲོ་བས་ཀའི་གཞུང་ཆེན་པོ་ཟིན་མཁན་ཡིན་ན་རེད་དེ་དེ་ཚུར་ཁ་བསྐོར་ནས་ཨ་ནི་སོ་སོ་བཤད་བཞིན་པའི་ཕན་གྱི་ཡོད་མ་རེད་རེད་པ་ད་འོང་དེ་ནས་སོ་སོ་དལ་འབྱོར་བས་ཡོད་དེ་ག་དེ་སྟོང་ཟད་འགྲོ་ཡ་ལ་ཕངས་སྣང་མི་འདུག་བ། ཨོ་དེ་རེད། དེ་བས་དལ་འབྱོར་ངོས་མ་བཟུང་བའི་པའི་སྐྱོན་ཡིན་སོང་རེད། བྱས་ཙང་ང་ཚོའི་དལ་འབྱོར་དལ་བརྒྱད་འབྱོར་བཅུ་ཚང་བའི་ལུས་རྟེན་འདི་ཞེ་དྲག་གི་རྩ་ཆེན་པོ་དངུལ་བརྒྱ་ཉིས་བརྒྱ་ད་ཕར་བཞག་ནས་ཡིད་བཞིན་གྱི་ནོར་བུ་པའི་འབུམ་ཕྲག་ལས་ཀྱང་ལྷག་པ་ཡིན། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་ད་གིན་ངས་ལུང་དྲངས་ཡིན་པ། དལ་བའི་རྟེན་འདི་ཡིད་བཞིན་ནོར་ལས་ལྷག་འདི་འདྲ་རྙེད་པ་ད་རེས་ཙམ་ཞིག་ཡིན། ཡིད་བཞིན་གྱི་ནོར་བུ་པའི་གཅིག་མི་དགོས་པའི་འབུམ་ཕྲག་ལས་ཀྱང་ལྷག་པ།

སྐྱེ་བ་ཕྱི་མ་ངན་སོང་དུ་མི་སྐྱེ་བ་ཅིག་ཡིད་བཞིན་གྱི་ནོར་བུ་ཟེར་བ་དང་ཡིད་བཞིན་གྱི་ནོར་བུ་ཟེར་མཁན་ཏོག་ཙི་སྙན་པོ་རེ་ཞིག་འདུག་བ་གོ་དུས་འོང། དེ་ཡིན་དུས་ཡིད་བཞིན་གྱི་ནོར་བུ་བའི་འབུམ་ཕྲག་ཡོད་པ་ཡིན་ན་ཡང་སྐྱེ་བ་ཕྱི་མ་པའི་ངན་སོང་དུ་བས་མི་སྐྱེ་བ་ཅིག་བྱེད་ཐུབ་ཀྱི་མ་རེད། རེད་རེད་རེད་བ་པི་ཀེ། དཔེར་ན་ཀླུའི་རྒྱལ་པོ་དེ་ཚོ་ལ་བལྟ་གི་ཡིན་ན། པི་ཀེ། ཕོ་བྲང་དང་ཀླུ་ཡི་ཕོ་བྲང་དང་དེ་ཚོ་སྒང་ག་ཡིད་བཞིན་གྱི་ནོར་བུ་གི་རང་བཞིན། ཀླུ་ཁོ་རང་གི་རྒྱན་ཆ་དང་ཏོག་པའི་ནོར་ཡིད་བཞིན་གྱི་ནོར་བུ་དང་ཆ་ཚང་ཡོད་བསྡད་པ་རེད་བ་དང།

དང་པོ། དེ་གའི་དུད་འགྲོའི་གཅིག་ཡོད་རེད། དང་པོ་དུད་འགྲོའི་གནས་ལ་སྐྱེས་ནས་ཀླུ་ལ་གཅིག་ཡོད་རེད། དེ་ཀླུ་དེ་ཚོ་པའི་སྟོབས་ཆེན་པོ། ཨོ་པའི་ཡིད་བཞིན་གྱི་ནོར་བུའི་མཉེས་བྱེད་ཡིད་བཞིན་གྱི་ནོར་བུའི་ཁང་པ་བྱས། ཨོ་དང་ཡིད་བཞིན་གྱི་ནོར་བུ་པའི་ལུས་ལ་རྒྱན་ཆ་བྱས་ནས་ཡོད་རེད་དེ། དལ་འབྱོར་གྱི་ལུས་རྟེན་ཐོབ་ཡོད་མ་རེད། ངན་སོང་ནས་ཐར་ཡོད་མ་རེད། རེད་པ་དང། ད་གདོད་མར་མར་འགྲོ་ཡ་རེད་དུད་འགྲོ་ནི་མར་ངན་སོང་ལ་འགྲོ་ཡ་རེད། རེད་པ་དང། བྱས་ཙང་ཡིད་བཞིན་གྱི་ནོར་བུ་འབུམ་ཕྲག་ཡོད་པ་ཡིན་ནའི་དེ་ཚོས་བྱེད་ཐུབ་ཀྱི་མི་འདུག་བ། ད་ང་ཚོའི་ལུས་རྟེན་འདི། དལ་བརྒྱད་འབྱོར་བཅུ་ཚང་བའི་ལུས་རྟེན་བཟང་པོ་འདི། སོ་སོ་ལ་པའི་ཐོབ་བསྡད་མཁན་གྱི་ལུས་རྟེན་འདི། ལ་བརྟེན་ནས་འོ་ད་སྐྱེ་བ་ཕྱི་མ་པའི་ངན་སོང་དུ་མི་སྐྱེ་བ་ཅིག་བྱེད་དགོས་བསམ་ན་ཡང་འདི་ཡི་སྟེང་ལ་བྱེད་ཐུབ་ཀྱི་ཡོད་རེད། ད་ག་སེ་བཤད་ཡམ་ཙམ་མ་རེད། སོ་སོས་བསམ་བློ་ཡག་པོ་ཅིག་བཏང་ན། ད་སོ་སོས་བེད་སྤྱོད་མ་བཏང་ན་ནི་ད་ག་རེད་པ། བེད་སྤྱོད་བཏང་གི་ཡིན་ན་ཡག་པོ་གཅིག་ལ་བ་ཡག་ས་ལ་བ་འོ་ད་བི་གེ་ཆོས་ཀྱི་ཕྱོགས་ལ་བེད་སྤྱོད་ཡག་པོ་གཅིག་བཏང་གི་ཡིན་ན་འོ་ད་བི་གེ་གནས་སྐབས་དང་མཐའ་ཐུག་གི་དོན་འོ་ད་གནས་སྐབས་བི་གེ་ལྷ་དང་མི་ཡི་གོ་འཕང་ཐོབ་དགོས་བསམ་གི་ཡིན་ནའི་འོ་ད་དེ་ནས་ཚངས་པ་ཚངས་པའི་གོ་འཕང་ད་ཚངས་པ་དང་བརྒྱ་བྱིན་དང་སྐད་གྲགས་ཆེན་པོ་རེད་པ་འཇིག་རྟེན་གྱི་ལྷ་འོ་དེ་ཚོའི་གི་གོ་འཕང་གཅིག་ཐོབ་དགོས་བསམ་གི་ཡོད་ནའི་འོ་ད་ང་ཚོ་གི་ལུས་རྟེན་འདིའི་སྟེང་ལ་འགྲུབ་ཐུབ་གི་ཡོད་རེད་འོ་དེ་མ་ཟད་བི་གེ་དག་པའི་ཞིང་ཁམས།

ང་ཚོ་ཧ་གོ་བ་མང་པོ་ཡོད་རེད་ཧ་མ་གོ་བ་གྲངས་ལས་འདས་པ་མང་པོ་ཡོད་རེད་རེད་པ་དང། འོ་དེ་ནས་འོ་དེ་ཚོའི་གང་ག་ལོག་གི་པའི་སྐུ་ལུས་པའི་དེ་དང་ལུས་དེ་དང་ང་ཚོ་གི་ལུས་དེ་གཉིས་ལ་ཁྱད་པར་ཡོད་མ་རེད། ཤེས་སོང་ཨ། འོ་འདུག་སེ་བསམ་བློ་བཏང་ནས་བྱས་ཙང་འོ་འདུག་སེ་བསམ་བློ་བཏང་ཡོང་དུས་ད་སོ་སོ་པའི་དལ་བརྒྱད་འབྱོར་བཅུ་ཚང་བའི་ལུས་རྟེན་ཐོབ་ཡ་དེ་ཞེ་དྲག་གི་པའི་རྩ་ཆེན་པོ་རེད།

སྔ་མའི་སྐྱེ་བ་རིན་པོ་ཆེས་ད་རེས་མི་ལུས་རིན་ཆེན་སྩལ། རེད་པ། ད་ལྟའི་བའི་དགེ་སློང་རིན་པོ་ཆེས་ཕྱི་མ་གཡང་དུ་མ་སྐྱུར་བ། ཡང་ན་ད་ལྟའི་སྐྱེ་བ། རིན་པོ་ཆེ་སྐྱེ་བ་དེས་ཕྱི་མ་བའི་གཡང་དུ་མ་སྐྱུར་ཟེར་གྱིས་ད་སྔ་མ་ཅིག་གིས་དཀའ་ལས་བརྒྱབ་ནས་སྔ་མའི་བའི་སྐྱེ་བ་གཅིག་གི་ཁ་ཐུག་ལ་སོ་སོས་དཀའ་ལས་བརྒྱབ་ནས་ད་རེས་བའི་མི་ལུས་བའི་དལ་བརྒྱད་འབྱོར་བཅུ་ཚང་བའི་ལུས་རྟེན་ཐོབ་ཡོད་རེད། ད་ད་རེས། ད། སོ་སོས་དལ་བརྒྱད་འབྱོར་བཅུ་ཚང་བའི་ལུས་རྟེན་ཐོབ་པའི་སྐབས་འདི་ལ། ད་ཡར་འགྲོ་དང་མར་འགྲོ་གཉིས་ཀྱི་ས་མཚམས་དེ་རེད། ཡར་འགྲོ་གི་ཡིན་ན་རེད་པ་དང་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ལ་ཡར་འགྲོ་གི་ཡིན་ན། མར་འོ་ད་ངན་སོང་གི་གནས་ལ་མར་རེད་པ་དང་མར་འགྲོ་གི་ཡིན་ན། བར་མཚམས་དེ་ལ་སླེབས་ཡོད་གསུངས་པ་ལ་ཡར་འགྲོ་དང་མར་འགྲོ་གཉིས་ཀྱི་ས་མཚམས། འོ་ད། འདུན་མ་པའི་གཏན་ནི་ཉེས་པ་ཅིག་བྱེད་ཀྱི་ཡིན་ནའི་འདུན་མ་གཏན་ལེགས་ཅིག་བྱེད་ཀྱི་ཡིན་ནའི་དེ་གཉིས་ཀྱི་ས་མཚམས་པའི་ལམ་ཁ་ལ་མ་སོང་ན་དུས་ཚོད་ཁ་ཐུག་ཏུ་ཁེལ་ཡོང་ནས་ལམ་ཁ་ཁ་དབྲག་གཉིས་ཡོད་རེད་པ་ལ་འགྲོ་ས་འདི་ནས་གཅིག་བྱས་འདི་ནས་གཅིག་འགྲོ་ས་སུམ་མདོ་ཟེར་དེང་སང་ཡིན་ན་སུམ་མདོ་བཞི་མདོ་ཟེར་གྱི་འདུག་བ་འོ་ད་དུས་ཚོད་དེ་སླེབས་ཡོད་རེད་དུས་ཚོད་དེ་ནས་ཕར་ཅིག་འཆུགས་ན་ཨ་ནི་ལམ་ཁ་ཅིག་ནོར་ཕྱིན་ན་ཨ་ནི་དཀའ་ལས་ཁག་པོ་རེད་འོ་དེ་འདྲ་བོ་ཅིག་ཡར་འགྲོ་དང་མར་འགྲོ་འདུན་མ་གཏན་ལེགས་དང་གཏན་ཉེས་གི་བའི་ས་མཚམས་འདྲ་པོ་ཅིག་དཔེ་བཞག་གི་ཡིན་ན་དཔེར་ན་རི་ཆེན་པོ་ཅིག་ལ་ཡ། ཟངས་ཀྱི་རྦབ་རྡོ་ཆེན་པོ་ཅིག་ཟངས་ཀྱི་བའི་ཟངས་ཕ་བོང་རེད་པ་ད་རྦབ་རྡོ་ཆེན་པོ་འདྲ་བོ་ཅིག་འོ་ད་མི་མང་པོ་གི་བི་གི་ཡ།

ཁ་ཤས་རེ་བ་ད་ད་རེས་བྱུང་མ་སོང་ད་སྐྱེ་བ་ཕྱི་མ་སྨོན་ལམ་རྒྱག་གི་ཡིན་ཟེར་ཡོད་རེ་བ་ད་ད་དེ་སོ་སོས་སོ་སོའི་མགོ་སྐོར་ཐེབས་པ་རེད་རེ་བ་ད་ད་རེས་དལ་འབྱོར་བཅོ་བརྒྱད་ཚང་བའི་ལུས་རྟེན་ཐོབ་པའི་སྐབས་དེ་ལ་མ་བྱུང་ན་ད་སྐྱེ་བ་ཕྱི་མ་ལུས་རྟེན་ཐོབ་དང་མ་ཐོབ་ཟེར་ཡ་དེ་སོ་སོ་ལ་རང་དབང་གང་མེད་བ་རེ་བ་ད་རང་དབང་རེ་ཞིག་ཡོད་པ་ཡིན་ན་ད་ཚང་མ་ལོག་གི་པས་དལ་འབྱོར་གྱི་མི་ལུས་ཐོབ་ཡ་འཚང་ཁ་རྒྱག་གི་རེ་བ། ངན་སོང་དེ་ཚོ་གང་ག་བའི་སྟོང་པ་ཆགས་འགྲོ་དགོས་ཀྱི་རེད་དེ་དེ་ཡོང་གི་མ་རེད་བ། བྱས་ཙང་སོ་སོ་ལ་རང་དབང་ཡོད་པ་མ་རེད། ལས་ཀྱི་གཞན་དབང་ལས་དང་ཉོན་མོངས་ཀྱི་གཞན་དབང་དུ་སོང་བསྡད་ཡོད་རེད། ཨོ་འདོད་སེ། དལ་འབྱོར་ཐོབ་ཡ་དཀོན་པོ་ཡིན་པ་དེ་ཕ་གི་རྒྱུ་སྒྲུབ་དཀའ་བའི་སྒོ་ནས་རྙེད་པར་དཀའ་བ། ཨོ་ད་དེ་ནི་ངོ་བོ་འཛོམ་དཀའ་བའི་སྒོ་ནས་རྙེད་པར་དཀའ་བ། དཔེ་སྲིད་དཀའ་བའི་སྒོ་ནས་རྙེད་པར་དཀའ་བ་ཟེར་མ་གཞི་ད་རྒྱས་པ་ད་ལམ་རིམ་ནང་ལ་མ་སོང་རྒྱས་རྒྱས་ཞིག་རྒྱས་པ་གསུངས་ཡོད་རེད་བ་ད། ད་ལྟ་ཞུ་དགོས་ཡ་ཡོད་མ་རེད།

ཨ་ནི་ཁ་རེ་ན་རེ་མ་བཏང་པ་བྱས་ནས་ཡག་པོ་ཞིག་སྲུང་དགོས་རེ་བ། བླངས་པ་བླངས་པ་ལ་དཔའ་བ་ཙམ་གྱིས་འགྲིག་གི་མ་རེད། རེ་བ་ད་སྡོམ་པ་ཁས་བླངས་མཁན་ཡིན་ཟེར་དཔང་པ་དཔའ་བ་ཙམ་གྱིས། ད་དེ་འདྲའི་གི་སྡོམ་པ་དེ་ལ་ཁྱིམ་པའི་སྡོམ་པ་དང་པོ་གསུམ། རབ་བྱུང་སྡོམ་པ་ཐ་མ་ལྔ་ཟེར་ཡ་ཁྱིམ་པའི་སྡོམ་པ་དཔེར་ན་བསྙེན་གནས་ཀྱི་སྡོམ་པ་དགེ་བསྙེན་གྱི་སྡོམ་པ། དགེ་བསྙེན་ཕ་མའི་སྡོམ་པ། ད་རབ་བྱུང་ལ་ཡ་ཨོ་ད་དགེ་ཚུལ་སློང་གི་སྡོམ་པ་སྡོམ་པ་ནང་ནས་མཆོག་ཏུ་གྱུར་པ་དེ་ཨ་ནི་དགེ་སློང་གི་སྡོམ་པ་དེ་རེད། དེའི་འོག་ལ་དགེ་ཚུལ་གྱི་སྡོམ་པ་རེད།

བྱས་ཙང་གང་ཅི་ང་ཚོ་སྦྱིན་པ་བཏང་དུས་གང་ལའང་སྦྱིན་པ་པའི་རྣམ་པ་དག་པ་ཞིག་རག་ཡ་དཀའ་ལས་ཁག་པོ་ཡོད་རེད་དེ་པ་ཚལ་མཉམ་སྦྱོར་སེར་སྣ་ཞིག་བྱུང་ན་ཨ་ནི་སྦྱིན་པ་ཡོང་གི་མ་རེད། ད་སྦྱིན་པ་ཚུལ་ཁྲིམས་ད་གིན་ཞུས་ཚར་ཡིན་པ། ད་བཟོད་པ་རེད། ད་བཟོད་པ་ཟེར་ཡ་དེ་ཨ་ནི་སོ་སོ་སོ་སོ་པས་བཟོད་ཐུབ་ཀི་འདུག་བསམ་བཞག་ལ་སོ་སོ་སྐྱིད་པོ་བསྡད་དུས་ད་བཟོད་མི་ཐུབ་པ་གང་ཡོད་མ་རེད་པ་སུས་གང་བྱེད་མཁན་ཡོད་མ་རེད་འདུག་སུ་བཟོད་མདོག་ཁ་པོ་བྱེད་ཉན་མདོག་ཁ་པོ་བྱེད་འཇམ་ཐིང་ཐིང་ཡིན་ནི་བྱས་བྱས་བཟོད་པ་རེད་བ་ཨ་ནི་ཤག་ནི་མ་ཤི་ལོ་མ་ཅིག་དོན་དག།

དེ་མ་གཏོགས་ང་ཚོའི་ཕ་གི་སེམས་ཀྱི་བཟོ་འདྲ་པོ་ཅིག་ད་ལྟ་ད་ལྟ་ཕ་གི་ཡི་གེ་ག་ས་ག་ལ་བོད་བསམ་བློ་འཁོར་བསྡད་པ་འགྲོ་བ་རེ་བ་བདེ་ས་དེ་མཚམས་ག་ལ་འདས། ཨ་ནི་བསམ་བློ་དེ་ཕ་གི་འཛམ་བུ་གླིང་ཁོ་རང་བསམ་བློ་བཏང་བསྡད་ན་རེ་བ་ད། ཨ་ནི་དེ་གི་ཏིང་ངེ་འཛིན་ཡོང་ཡ་ཡོད་མ་རེད་ཏིང་ངེ་འཛིན་ཕ་གི་གནས་ཡ་ཏིང་ངེ་ཟེར་བ་ད་སེམས་པའི་གནས་ཡ་ཅིག་ལ་ཟེར་གྱི་ཡོད་རེ་བ། བྱས་ཙང་ཨ་ནི་ཏིང་ངེ་འཛིན་གྱི་གྲོགས་བྱེད་རྒྱུ་མི་འདུག་བ། ད་ཤེས་རབ་ད་དེ་ལས་ཀྱང།

ཐག་ཆོད་དེ་འགལ་བ་འདི་དོན་དག་འདི་རེད་ཟེར་ཐོས་བྱུང་གི་ཤེས་རབ། ཐོས་བྱུང་གི་ཤེས་རབ་ཟེར་དེ་བརྟན་པོ་ཞེ་དྲག་མེད་པ་རེད། ཁོ་ཁ་ཐུག་ཁ་ཐུག་ཁ་ཐུག་ཐོས་བྱུང་གི་ཤེས་རབ་ལ་བརྟེན་ནས་ངེས་འབྱུང་སྤུ་སུད་སྐྱེས་བྱས་པ་རེད་རེ་བ། ད་ལམ་སང་ཕ་གི་མིག་ནས་མཆི་མ་འཁྲུག་ཡོང་འགྲོ་བ་དེ་ཅི་ཁ་ཐུག་ཁ་ཐུག་ཁ་ཐུག་ཁ་ཐུག། ད་བྱུང་ན་བསམ་བྱུང་གི་ཤེས་རབ་དེ་བྱུང་ན་བསམ་བྱུང་གི་ངེས་པ་རྙེད་སོང་ན་རེ་བ། ད་རྗེས་དཔག་རྒྱུ་མཚན་ལ་བརྟེན་ནས་ཕ་གི་ཨ་ནི་ཐག་ཆོད་པ་ཅིག་བྱུང་ན་ཨ་ནི་ཆུ་འདྲེས་ཡོང་གི་མ་རེད། དེ་བར་དུ་བད།

ད་སྨོན་ལམ་དྲི་མ་མེད་པས་མཚམས་སྦྱར་ཟེར་སྐབས་དེའི་སྨོན་ལམ་དྲི་མ་མེད་པ་ག་འདྲ་ཅིག་དགོས་གི་རེད་ཟེར་ན། འོ་ད། མ་གྱུར་འགྲོ་བ་རིགས་དྲུག་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་ལ་བི་གའི་བསྔོ་ཐུབ་པ་ཅིག་དགོས་གི་ཡོད་རེད། མཐར་གཏུགས་ན་སངས་རྒྱས་ཀྱི་གོ་འཕང་ཐོབ་ཡ། བསྟན་པ་རྒྱས་པ་འགྲོ་བ་བདེ་བ། འོ་ད་བླ་མའི་སྐུ་ཚེ་ཞབས་པད་བརྟན་པ་ག་འདྲ་ཅིག་ཡིན་པ་ཡིན་ནའང་མཐར་གཏུགས་ས་དེ

འདོད་ཆགས་ཞེ་སྡང་གཏི་མུག། འོ་ད་འདོད་ཆགས་ཞེ་སྡང་གཏི་མུག་གསུམ་གང་རུང་གི་བེ་ཅེས་བྱ་ཡ་གི་ལས་ལ་ཨ་ནི་ལས་མི་དགེ་བ་ཆགས་བསྡད་ཀྱི་ཡོད་པ། འདོད་ཆགས་ཞེ་སྡང་གཏི་མུག་གསུམ་དེས་བསྐྱེད་ལས་ནི་མི་དགེ་བ། འོ་དེ་རེད། མགོན་པོ་ཀླུ་སྒྲུབ་ཀྱིས་གསུངས་འདུག་པ། བ་འདུག་སེ་བྱེད་དུས་སྐབས་ལ། མཇུག་གི་སྨོན་ལམ་དྲི་མ་མེད་པ་ཟེར་ཡ་དེ་དཀའ་ལས་ཁག་པོ་རེད། ད་བི་ཀའི་སོ་སོའི་བས་ཆོས་མང་པོ་ཞུས། དེ་འདྲའི་གི་བཀའ་དྲིན་གྱིས་ཁ་ནས་ང་ཚོ་ཅིག་མ་གྱུར་འགྲོ་བ་རིགས་དྲུག་ཟེར་ཡ་ཅིག་ཁ་ནས་སླེབས་པ་དེ་ད་དུང་ཞེ་དྲག་གི་བི་ཀའི་རྩ་ཆེན་པོ་རེད། ད་ཁ་ནས་སླེབས་པ་ནང་ད་ཅིག་སོ་སོ་སེམས་ནས་ཤར་དགོས་རེད་པ། རེད་དེ་བཞུགས་གོ་ཐག་ཆོད་ཡ་འདྲ་པོ་དེ་སོ་སོ་བེ་གེ་ཅེ་ཚེ་རིང་པོ་བྱུང་ཡ་འདྲ་པོ་བྱུང་སོ་སོ་ཡག་པོ་བྱུང་ཡ་ལམ་འགྲོ་ཡག་པོ་ཡོང་ཡ་ཟེར་འགྲོ་ཡ་རོ་ད་ད་དུང་ཏོག་ཙི་ཕར་སེམས་རྒྱ་ཆེ་རུ་ཕྱིན་ན་སོ་སོ་གེ་ཅིག་ཕ་མ་སྤུན་ཆ་གཉེན་ཉེ་དུ་ཟེར་འདྲ་བོ་དགའ་ས་ཡག་ས་ཚོ་ད་ལམ་འགྲོ་ཡག་པོ་ཤོག་ཟེར་འདྲ་བོ་བྱས་ཏེ་མ་གཏོགས་ང་ཚོ་སོ་སོ་མ་དགའ་ས་དེ་ལམ་འགྲོ་ཡོང་བར་ཤོག་སེ་སྨོན་ལམ་རྒྱག་གི་ཡོད་པས་རྒྱག་གི་མེད་པ།

དེ་ཚོའི་གི་ལུས་རྟེན་གང་ག་ང་ཚོས་རྙེད་ཡ་མེད་པ་སོ་སོ་ལུས་རྟེན་རྙེད་ཡ་གཅིག་མ་གཏོགས་མེད་པ། མི་ཁྲི་ཕྲག་འབུམ་ཕྲག་དུང་ཕྱུར་ཡོད་ནའང་ཡོད། སོ་སོ་སྐྱེ་བ་ལེན་དུས་ལུས་རྟེན་གཅིག་མ་གཏོགས་ལེན་ཡ་མེད་པ། མི་གཅིག་གི་ལུས་རྟེན་མང་པོ་ལེན་ཡ་མེད་པ། དེ་ལྟར་ལུས་རྟེན་གཅིག་དེ། ད་དལ་འབྱོར་གྱི་ལུས་རྟེན་ལེན་ཡ་དེ་ཧ་ཅང་གི་དཀོན་པོ་རེད། བྱས་ཙང་ལུས་རྟེན་མང་དྲགས་ནས། རེད་པ་ད། མི་དཔེ་འཛམ་བུ་གླིང་ལ་ཆ་བཞག་གི་ཡིན་ན་དལ་འབྱོར་གྱི་ལུས་རྟེན་ཐོབ་མཁན་དེ་ཧ་ཅང་གི་དཀོན་པོ་རེད་པ། དཀོན་པོའི་དཀོན་པོ་རེད། ཉིན་མོའི་སྐར་མ་འདྲ་པོ་ཞིག། དལ་འབྱོར་གྱི་ལུས་རྟེན་ཐོབ་བསྡད་པ། བྱས་ཙང་མི་ལུས་ཙམ་ད་གང་ག་ཐོབ་ཀྱི་ཡོག་རེད་སྨྲ་ཤེས་དོན་གོ་བ་འདྲ་པོ་དང་ཡོད་ཡོག་རེ་བ་དང་ཡར་ལངས་ནས་འགྲོ་འགྲོ་བསྡད་ཡག་ད་ཡོག་རེ་སྟེ། དལ་འབྱོར་གྱི་ལུས་རྟེན་ཐོབ་བསྡད་ད་ཧ་ཅང་དཀོན་པོ་རེད། ད་དུད་འགྲོ་ལ་ཆ་བཞག་གི་ཡིན་ན་མང་ཐག་ཆོད། འོང། དཔེར་ན། རེ་བ་སེམས་ཅན་པའི་རྟ་འདྲ་པོ་རེ་མ་ཧེ་འདྲ་པོ་རེ་གཅིག་ཤི་ནས་ཤི་སོང་ན། དེའི་དཔེ་ག་འབུ་བརྒྱབ་ནས། འབུ་དང་ཤ་འབུའི་སྒྲོ་གུ་རེ་འབུ། དེའི་ཁྲོད་ལ་བེར་འབུ། འབུ་ག་ཚོད་ཡོང་གི་འདུག། འབུམ་ཕྲག་དང་འབུམ་ཕྲག་ཚོགས་བསྡད་ཀྱི་འདུག་དང་དུད་འགྲོ་རེ་བ་དེ་ཚོ་གང་ག། བྱས་ཙང་དེ་འདྲའི་གི་བེར་དུད་འགྲོ་བེར་མང་པོ་ཞིག་ཡོད་པ་རེད། དེ་ལས་བེར་དམྱལ་བ། ཡི་དྭགས་འོ་དེ་ཚོ་མང་གི་ཡོད་རེད་ལུས་རྟེན། བྱས་ཙང་དལ་འབྱོར་གྱི་ལུས་རྟེན་ཟེར་ཡ་དེ་ཧ་ཅང་ཉུང་ཉུང་རེད། འོ་ད་གང་ས་ཅི་ཐད་ནས་བེར་བསམ་བློ་བཏང་གི་ཡིན་ན་ཡང་བསྐྱར་ང་ཚོ་གཟབ་གཟབ་མ་བྱས་ན

ཆོས། ད་དེ་འདྲའི་གི་པའི་ཆོས་བྱ་འདོད་གི་བསམ་པ་དེ་ང་ཚོར་ཡོད་ད་ཡོད་རེད་དེ། ཡིན་ན་ཡང། ད་ད་ལྟ་ཉིད་ནས་པའི་ཆོས་བྱེད་དགོས་རེད་མ་གཏོགས། ཆོས་བྱེད་ཡག་གི་ཆོས་རྣམ་པར་དག་པ་བྱེད་ཡག་གི་པའི་མགོ་དེ་པའི་ད་ལྟ་ཉིད་ནས་བརྩམས་དགོས་རེད་མ་གཏོགས། ཨ་ནི་སང་བྱ་གནངས་བྱ་དུ་ཕྱིན་པ་ཡིན་ན། ཨ་ནི་འཆི་བདག་གཤིན་རྗེ་ཟེར་ཡ་དེ་རེད་པ་ད་སྤྱིར་འཆི་བ་ངེས་ཤིང་འོ་ད་ནམ་ཤི་ལ་ངེས་པ་མེད་པ། འཆི་བདག་གཤིན་རྗེ་ཟེར་ཡ་དེ་ག་དུས་ཡོང་མ་ཡོང་ཆ་ཡོད་མ་རེད།

ཏན་ཏན་འདྲ་པོ་དེ། མ་སླེབས་ཀྱི་གོང་དེ་ལ་སོ་སོ་འཆི་རན་སོང་ཟེར་ཡ་དེ། ཡོང་ཡག་གི་ཉེན་ཁ་ཞིག་འདྲ་ཡོད་རེད། འོ་འདི་རེད། མང་ཆེ་བ་ཞིག་རེད་བ་ད། འོ་འདི་ནི་འཇིག་རྟེན་གྱི་བྱ་བ་འདྲ་པོ་ཅིག་ལ་མགོ་འཁོར་ནས་ད་ཆ་བས་ལོ་གཅིག་གཉིས་ལོ་ལྔ་དྲུག་ལོ་བཅུ་གྲངས་ཅིག་གི་ང་བས་འཇིག་རྟེན་གྱི་ལས་ཀ་བྱས། ད་དེ་ནས་རེད་བ་ད་ཆོས་སྒྲུབ་ཡག་གི་མཐུན་རྐྱེན་ཟེར་ག་ཅིག་ད་ཅིག། ཕ་གི་མིང་སྙན་པོ་རེ་ཅིག་བཏགས་ན་ང་ཚོས་ཆོས་སྒྲུབ་ཡག་གི་བས་མཐུན་རྐྱེན་ཅིག་མེད་ན་ད་ཡོང་ས་མ་རེད། རེད་བ་ད། དེ་ཡིན་དུས་ཆོས་སྒྲུབ་ཡག་གི་མཐུན་རྐྱེན་ཅིག་ཕ་གི་ལོ་བཅུ་གྲངས་གཅིག་གི་རང་དཀའ་ལས་ཤིག་བརྒྱབ་དེ་ནས་ང་ཆོས་ཡག་པོ་ཅིག་བྱེད་དགོས་བསམ་ཡང་འདྲ་བོ་ལྟ་ལྟོ་ཟེར་མི་ཡ་རབས་འདྲ་བོ་ཟེར་བ་རོ་ཆོས་ཀྱི་ཞག་རྩི་འདྲ་བོ་ལྟས་ཟེར་སླེབས་དེ་ནི་མང་ཆེ་བ་ཅིག་གིས་དེ་གཟིགས་ཀྱི་ཡོད་རེད་བ་ང་ཆོས་བྱེད་ཀྱི་མིན་ཟེར་གྱི་མ་རེད། ཡིན་ན་ཡང་འོ་དེ་དུས་ཚོད་དེ་མ་སླེབས་གོང་ལ། ཨ་ནི་སོ་སོ་པས་ད་འཆི་རན་འཆི་བདག་གཤིན་རྗེ་གིས་ཤོག་ཟེར་གྱི་འདུག་ཟེར་བས་ལན་བྱེད་ཡ། ལན་མི་བྱེད་པའི་ངེས་པ་ཡོད་མ་རེད། མང་ཆེ་བ་ཞིག་གིས་དེ་གཅིག་གི་མགོ་འཁོར་རེད། ལས་བྱ་བ་ཚགས་སུ་ཚུད་བྱས་ནས་རེད་བ་ད། ལྷ་གཙང་མའི་ཆོས་ཤིག་བྱེད་སྙམ་པ་འདི་ཐམས་ཅད་བསླུ་བའི་ཕུང་འདྲེ་ཡིན། ད་རང་མགོ་རང་གིས་མ་བསྐོར་བར་ཆོས་བྱེད་ན་དེ་རིང་ཉིད་ནས་བྱེད་གསུངས་རེད། ད་དེ་མི། ཕལ་མོ་ཆེ། དེ་གིས་ཕུང་འགྲོ་གི་ཡོད་རེད། རེད་བ་ད་འཆི་བདག་གཤིན་རྗེ་ཟེར་ཡ་དེ་ག་དུས་ཡོང་མ་ཡོང་པའི་ཆ་མ་རྟོགས་པ་བྱས་ནས། སྤྱིར་བཏང་ང་ཚོས་འཆི་བ་ངེས་པ་ཅིག་ད་ཆོས་ཁས་ལེན་དགོས་ཀྱི་མ་རེད། ཆོས་ཤེས་དགོས་མ་རེད། འཛམ་བུ་གླིང་གི་མི་ཕལ་ཆེ་བས། ཤི་དགོས་ཀྱི་ཡོད་པ་ཅིག་ཧ་གོ་གི་རེད། ཤི་གི་ཡོད་པ་ཅིག། རེད་པ་ད། ཤི་གི་ཡོད་པ་ཅིག་ཧ་གོ་གི་རེད། སྔ་ཕྱི་མ་གཏོགས་ཅིག་ཤི་གི་ཡོད་པ་ཅིག། རེད་དེ། གལ་ཆེ་བ་ཅིག་ཕ་གི་ནམ་འཆི་ངེས་མེད་དེ་ཧ་མ་གོ་བ་ཅིག། ནམ་འཆི་ངེས་པ་འདྲ་པོ་ཡོད་པའི་བཟོ་འདྲ་པོ་ཅིག་དེ་ཡོད་མ་རེད་བ། གླིང་བས། གཞན་གཞན་དག་གླིང་བཞི་ཟེར་གྱི་ཡོད་རེད་བ་འཛམ་བུའི་གླིང། བྱང་སྒྲ་མི་སྙན་བྱང་སྒྲ་མི་སྙན་ཡིན་ན། ཚེ་གི་ངེས་པ་ཡོད་གསུངས་པ་རེད། སྒྲ་མི་སྙན་ན་ལོ་སྟོང་དང། ལོ་སྟོང་དང་གཞན་ན་ཕྱེད་ཕྱེད་སྤངས་པའོ། ལོ་སྟོང་ཕྲག་སྟོང་ཕྲག་དེ་ད་ག་རང་ཨན་སྟོང་ཕྲག་བར་དུ་དེ་དེ་ནི་ཤི་འགྲོ་བ་རེད། སྟོང་དེ་མ་རྫོགས་བར་དུ་ཤི་ཡ་མེད་པ་རེད་སྒྲ་མི་སྙན་ལ། ད་གླིང་གཞན་དག་དེ་འདྲས་མ་རེད་བ། དེ་ནང་ནས་ལྷག་པར་དུ་འཛམ་བུའི་གླིང་ཡིན་ན། འདི་ན་མ་ངེས། རེད་བ་ད། མཐའ་མ་ན་ལོ་བཅུ།

ད་དེ་ནས་མར་ཚེ་ཐུང་རུ་ཐུང་རུ་ཐུང་ཐུང་རུ་ཕྱིན་ནས་ལོ་ད་སྤྱིར་བཏང་སོང་བཏང་བྱས་ན་ལོ་དྲུག་ཅུ་དྲུག་ཅུ་ལ་མ་ཐུང་རུ་ཐུང་རུ་ཐུང་ཐུང་རུ་ལོ་རེ་རེ་ཐུང་རུ་ཐུང་ཐུང་རུ་ཕྱིན་ནས། ད་དེང་སང་མ་ཐུང་རུ་ཐུང་ཐུང་རུ་མ་ཕྱིན་ནས། ཨ་ནི་གང་ཚང་གཅིག་ལ་ཕ་གི་ལོ་བཅུ་པའི་རིང་མཐའ་བྱས་ཡ། ལོ་བཅུའི་རིང་མཐའ་བྱས་ཡ། འོ་ད་དེ་དེ་དེ་འགྲིག་གི། ང་ཚོའི་རེད་བ་ད་ལོ་བཅུ་བའི། ཚེ་ལོ་བཅུ་པ་ཟེར་གྱི་ཡོང་གི་རེད་ཟེར་བརྗོད་པ་འོ་དེ་བྱས་ནས། ལོ་བཅུ་བསྡད་ན་ལོ་རིང་ཤོས་བརྩི་དགོས་ཡག་གི་དུས་ཚོད་དེ་འདྲའི་ཤར་གྱི་ཡོག་རེད། འོ་འདུག་ཟེར་རེད། སྤྱིར་བཏང་བའི་འཛམ་བུའི་གླིང་གི་ཚེ། སྙིགས་མ་བྱས་ནས་ཐུང་རུ་ཐུང་རུ་འགྲོ་གི་ཡོག་རེད། སྤྱི་ཡོངས་ཀྱི་ཆ་ནས་བྱས་ན། ད་འཕྲོད་བསྟེན་དང་དེ་འདྲའི་གི་ཆ་ནས་ལུང་པ་ཁ་ཤས་ཁ་ཤས་ལ་རིང་རུ་འགྲོ་བ་འདྲ་བོ་དེ་འདྲས་ཡོང་གི་ཡོག་རེད་དེ་སྤྱིར་བཏང་བྱས་ན་མ་རེད། དེ་ནས། བྱས་ཙང་ཚེ་ལ་ངེས་པ་མེད་པ། རེད་པ་ད། ཚེ་ལ་ངེས་པ་མེད་པ་ཟེར་བའི་སྒང་ལ་དོན་དག་འཆི་བདག་གཤིན་རྗེ་ག་དུས་ཡོང་མ་ཡོང་ཆ་རྟོགས་ཡོག་མ་རེད་ནམ་འཆི་ལ་ངེས་པ་མེད་པ། སྤྱིར་འཆི་བ་ངེས་པ་དེ་བསམ་བློ་བཏང་ནས་ཆོས་བསྒྲུབ་དགོས་པ་ཐག་བཅད། སོ་སོ་ཐག་བཅད་ཡ་དེ་དོན་དག་དེ་རེད་སྤྱིར་བས་འཆི་གི་རེད་འཆི་ཡ་ཐག་བཅད་ནས་ཨ་ནི་ཆོས་བསྒྲུབ་དགོས་རེད། ཨ་ནི་ནམ་འཆི་ངེས་མེད་བསམ་བློ་བཏང་ནས། འདི་ནི་ཆོས་ད་ལྟ་ཉིད་ནས་བསྒྲུབ་པ་ཐག་བཅད། རེད། རེད་པ་ད། ཆོས་ད་ལྟ་ནས་བག་འགོ་བཙུགས་ནས་ཨ་ནི་ཆོས་དད་རེད། ཐག་བཅད། ད་དེ་ནས། འཆི་བའི་ཚེ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པར་བསམ་བློ་བཏང་ནས། ཆོས་ཁོ་ན་སྒྲུབ་པར་ཐག་བཅད་པ་རེད། ཆོས་ཁོ་ན། རེད། རེད་པ་ད། དེ་ནས་དཔེར་ན་ད། སོ་སོ་པའི་འཆི་ཡག་གི་དུས་ཚོད་དེ། ཡར་འཐེན་ནས། ད་ལྟ་རང་གཅིག་ཡིན་པ་ཡིན་ན། ལ་ཐུགས་བསམ་གཏོང་དགོས་རེད་ལམ་རིམ་བསྒོམ་པའི་སྒང་ལ། ཐུགས་བསམ་དང་གོ་རེ། རེད་པ་དང། སོ་སོའི་འཆི་ཡག་གི་དུས་ཚོད་དེ་ཡར་འཐེན་ནས་ད་ལྟ་ཡིན་པའི་སྐད་ཆ་བྱས་ན་སོ་སོ་སོ་སོ་ད་ལྟ་འཆི་རན་དེ་ཡོད་ན་ད་ག་རེ་བྱེད་ས་རེད། ཨ་ནི་སྐྱེ་བ་ཕྱི་མ་ཕར་འགྲོ་ཡག་གི་བི་གའི་གྲ་སྒྲིག་ཏག་ཏག་རེད་ཡོག་རེད་བས་ཡོག་མ་རེད། འགྲོ་ཆོག་ཆོག་རེད་བས། དགའ་བཞིན་པས་དགོད་འཛུམ་འཛུམ་བྱས་ནས་ཤི་ན་འགྲིག་གི་ཡོད་པས། འགྲིག་ས་རེད་པས་ད་ལྟ་ཤི་བ་ཡིན་ན།

འོ་ད། གཞན་ཕར་བཞག་ནས་སོ་སོའི་ལུས་རྟེན་གྱིས་ཡང་ཕན་ཡང་ཡོག་མ་རེད། སོ་སོའི་ལུས་རྟེན་དེ་རྩ་ཆེ་ཤོས་བྱས་ནས་ཆུང་ཆུང་ནས་མ་ཡི་མངལ་ལས་མར་སྐྱེས་པ་ནི། ད་ངའི་ལུས་ཟེར་སྤུ་གུ་ཆུང་ཆུང་ཅིག་ཡིན་ནས་ལྟས་སི་ཚ་ཡོང་གྲང་ཡོང་ད། མིག་ཆུ་བཏང་ངུ། རེད་པོ་ད་ལུས་ཚ་གྲང། རེད་པོ་ད། ཨ་ནི་ལྟོགས་ན་ངུ་ཡ། དེ་ནས་ཡར་ཡར་ཡར་བྱས་ནས་དཔེ་ད་ལྟ་བར་དུ་ལུས་ལ་དཔེ་གཅེས་སྤྲས་བྱས་ནས་བདག་པོ་རྒྱག་ནས་འཁྱགས་དོགས་ལྟོགས་དོགས་ན་དོགས། ན་སྨན་བཟའ། འོ་ད་ལྟོགས་ནས་ཁ་ལག་ཟ། ཉི་མས་འཚིག་གི་འདུག་བྱས་ནས་ཅིག་དུག་ལོག་གོན། ཉི་གདུགས་འཁུར། འོ་ད་ཅིག་གས་འགྲོ་བ་བྱས་ནས་ཅིག་སྨན་འདྲ་བ་དེ་ཚོ་བྱུགས། འོ་འདུག་སེ་རེད་པ་ད། ནི། བྱས་ནས་དཔེ་རྩ་ཆེན་པོ་བྱས་ནས་ལུས་རྟེན་དེ་དཔེ་སྲུང་སྐྱོབ་བྱས། བྱས། བྱས་བྱས་ནས་འཆི་བའི་སྒང་ལ། འཁྱེར་ཡ་ཡོད་པས་སོ་ར་ཅིག་ལུས་རྟེན་དེ་སྐྱེ་བ་ཕྱི་མ་ལ། འཆི་བའི་སྒང་ལ་འཆི་བའི་སྒང་དུ། ང་ཚོའི་ལུས་རྟེན་སུ་གང་འཁྱེར་ཡ་མེད་པ། རེད་པ་ད། འཁྱེར་ཡ་ཡོད་མ་རེད་ཁོ་རང་བཞག་རྒྱུ་རེད། བཞག་ནས་རུལ་ནས་དྲི་མ་ཁ་ཡ་བཞག་རྒྱུ་རེད། རེད་པ་ད། འོ་དེ་རེད། བྱས་ཙང་གཉེན་ཉེ་དུ་དཔེར་ན་གཉེན་ཉེ་དུ་སོ་སོའི་བའི་དགའ་ས་ཡག་ས་ཧ་ལམ་བའི། འཛམ་བུ་གླིང་ཚང་མ་སོ་སོ་གི་བའི་གཉེན་ཉེ་དུ་ཡིན་པ་ཡིན་ན་ཕན་ཐོགས་ག་གེ་ཡོད་མ་རེད། སོ་སོ་ལ་བའི་སྟོབས་འབྱོར་བའི་ནོར་ལོངས་སྤྱོད་པའི་གེ། འཛམ་བུ་གླིང་དབང་དེ་བའི་འཁོར་ལོས་སྒྱུར་བའི་རྒྱལ་པོ་འདྲ་བོ་ཅན་ཡིན་ནའི་ཕན་ཐོགས་ག་གེ་ཡོད་མ་རེད་ང་ཚོའི་ཚང་མ་ལོག་གི་འཁོར་ལོས་སྒྱུར་བའི་རྒྱལ་པོ་སྐྱེ་བ་མང་པོ་བླངས་ཚར་རེད། ད་ལྟ་ག་གེ་སྟོན་ཡ་མི་འདུག་བ་ཁོ་ཚོས་འཁོར་ལོས་སྒྱུར་བའི་རྒྱལ་པོ་སྐྱེ་བ་རེ་ད་ཟེར་ཡ་གང་ཡང་ཕན་ཐོགས་བཅའ། དེ་གིས་ཀྱང་ཁོ་ཆོས་པ་རོ་གང་ཡང་མི་འདུག་བ། ལྷའི་དབང་པོ་བརྒྱ་བྱིན་གྱི་ལུས་རྟེན་ཡང་མང་པོ་བླངས་ཚར་རེད་ང་ཚོ་ཧ་ལས་ཡ་གང་ཡང་ཡོག་མ་རེད་རེད་པ་ད། བྱས་ཙང། སོ་སོའི་གཉེན་ཉེ་དུ་ཕ་མ་སྤུན་ཀྱག་ལུས་ནོར་ཨོ་ད་ལོངས་སྤྱོད་ད་བྱེད་པ་ཚང་མ་བས་ལྕམ་དེ་བཞག་ནས།

བྱས་ནས་གཙོ་བོ་ག་རེ་རེད་ཟེར་ན་ད་སོ་སོའི་ཆོས་བྱེད་བྱ་ཡ་དེ་རེད། མ་གཞི་གོང་ནས་བས་ཆོས་དགེ་བ་སྒྲུབ་བྱ་ཡ་དེ་རེད་དེ་གི་ཕན་ཐོགས་ཀྱི་ཡོད་རེད་དེ་ཡིན་དུས་བྱས་ཙང་དེ་ཚོའི་བསམ་བློ་བཏང་ནས་དེ་ཚོའི་སོ་སོའི་བསམ་བློ་བཏང་ནས་ཨ་ནི་ཆོས་ཁོ་ན་སྒྲུབ་པ་ཐག་བཅད་སོང་ཨ་དངོས་གནས་སྐྱེ་བ་ཕྱི་མ་ཕན་ཆད་ལ་བས་ཕན་ཐོགས་ཡ་དེ་ཆོས་རང་རེད་ཤག་ཚེ་འདི་གི་ཕན་ཐོགས་གང་ཡང་མི་འདུག་ཧ་ལས་ན་ལོ་ལྔ་བཅུ་དྲུག་ཅུ་གཅིག་རིང་ག་རེད་ད་འདུག་གཅིག་རིང་པ་ཡིན་ན་ལོ་བརྒྱ་ལྷག་ལྷག་ཟེར་གྱི་རེད།

ད་དེའི་ནང་ལ་ལྕི་བ་གང་དང་ཉེ་བ་གང་ཟེར་ཡག་ད་མང་པོ་ཡོག་རེད་བ་དེ་ཚོའི་ཞིབ་ཆ་ཨ་ལེ་སི་ཏུས་མི་གོ་བ་བྱས་ལམ་རིམ་ནང་ལ་གསལ་ཐག་ཆོད་གསུངས་འདུག་བ། དེ་ཡིན་དུས་ད་སོ་སོ་སོ་སོ་འདུག་བསམ་བློ་བཏང་ད་ལྟ་རང་ཅིག་ཤི་བ་ཡིན་ན་ད་འགྲོ་ས་དེ་ངན་སོང་ལ་འགྲོ་ས་རེད་བས། ཨ་ནེ་ཡར་འགྲོ་ས་རེད་མར་འགྲོ་ས་རེད་བསམ་བློ་ཅིག་བཏང་ན།

སྦྱོར་དངོས་རྗེས་གསུམ་མ་ཚང་འདྲ་བ་ཅིག། ཨ་ནི་མི་དགེ་བ་བྱེད་བྱ་ཡ་དེ་སྤུས་དག་ཐག་ཆོད་ཅིག། སྦྱོར་དངོས་རྗེས་གསུམ་ཚང་མ་ཚང་ལྡན་གྱི་ཅིག་ཡོག་རེད། སྤྲང་གོག་གི་ཅ་ལག་དེ་འདྲའི་རེད་པ་ད། ཅིག་ལྟོ་སློང་ས་རྩམ་པ་བླུག་ས་ཁུག་མ་རེད་པ་ད་ཕད་གོག་ཅིག་ཡིན་ནའི། ཨི་ཁུང་ཡི་བུག་ལྡན་མཁན་རེད་པ་ད་ཨི་ཁུང་དོད་བསྡད་པ། ཨོ་ལྷན་པོ་བརྒྱབ་བཞག་པ། ཨོ་དེ་འདྲའི་ཅིག། ཕོར་པ་ཅིག་ཡིན་ན་ཁ་ཆག་བསྡད་པ་རལ་བསྡད་པ། ཨོ་དེ་འདྲའི་ཅིག་རེད་པ་ད་རྒྱུག་པ་ཅིག་ཡིན་ན་ཆག་བསྡད་པ་གས་བསྡད་པ་ལྟ་བུ་ཅིག་དུག་ལོག་ཅིག་ཡིན་ན་རལ་བསྡད་པ་ཅིག་ཅ་ལག་ག་རེ་ཡིན་ན་ཐང་ཐང་ཡོག་མ་རེད་པ་སྤྲང་གོག་གི་ཅ་ལག་ཟེར་དེ། ཨོ་ང་ཚོས་དགེ་བ་དེ་དགེ་བ་བྱེད་བྱ་ཡ་ཆོས་སྒྲུབ་ཡ་ཟེར་དེ་སྤྲང་གོག་གི་ཅ་ལག་འདྲ་པོ་ཅིག་ཡོག་རེད་གསུངས། ད་སྡིག་པ་བྱེད་བྱ་ཡ་དེ་སྤུས་དག་ཐག་ཆོད་ཅིག་དཔེར་ན་ཁོང་ཁྲོ་རང་ཅིག་བྱས་དཔེར་ན་དགེ་ཕྲུག་ལ་དཔེ་ཁོང་ཁྲོ་བྱས་ནས་རེད་པ་ད།

ཕོ་ཆོལ་ཁ་ཡིན་གསུངས་གོ་གོ་གོ་བཏང་གོ་ཡོད་བསམ་འགྲོ་དང། རྫུན། དེ་འདྲ་རྫུན་བཤད་ཡ་འགྲིག་ཤ་ཟིག་ཡོད་རེད། སྡིག་པ་བྱེད་ཡ་དེ་འགྲིག་ཤ་ཟིག་ཡོད་རེད་པ་ད། རྫུན་ཕྲ་མ་ཚིག་རྩུབ་ངག་འཁྱལ། ཡོད་རེད་པ་ད། ཨོ་དེ་ནས། ད་དགེ་བ་བྱེད་ཡ་ལ་ཅིག་ཆ་བཞག་གི་ཡིན་ན། ཨ་ལེ། དགའ་ལྡན་ལྷ་བརྒྱ་མ་དགའ་ལྡན་ལྷ་བརྒྱའི་མགོན་གྱི་ཟེར་བ་ཅིག་བཏོན་ད། བཏོན་ཡོང་དུས། ཨ་ནི་སོ་སོ་དེའི་དོན། གཞན་དག། ཞེ་དྲག་མང་པོ་མ་བྱུང་ན་ཡང་ཚིག་གི་དོན་དང་མཐུན་པའི་མ་བསམ་མནོ་མ་གཡེངས་པ་ཅིག་བཏང་ཡ་དེ་ཀ་ལས་ཁག་པོ་འདུག་བ། ད་གིན་མར་དགའ་ལྡན་འདོན་དུས་བསམ་མནོ་མ་གཡེངས་པ་ཅིག་བྱུང་སོང་བས་ཧ་ལམ་ཀ་ལས་ཁག་པོ་རེད། ང་ཨ་བྱུང་མ་སོང། དེ་བར་ལ་གཡེངས་འགྲོ་གི་འདུག་བ། ཕལ་བ་ཅིག་བྱས་ན་ཡང་ཕལ་བ་ཅིག་ད་ཚོད་ཚོད་བྱེད་ཀྱི་འདུག་བ། དེ་ནང་ད་ཨ་ནི་སོ་སོ་སོ་སོ་བསམ་མནོ་བཏང་ད། དེ་ནི་རོ་ད། ད་སོ་སོ་ཤག་ལ་བསྡད་པ་ཡིན་ནས་བླ་མ་མཆོད་པ་ཅིག་མར་བཏོན་པ་ཡིན་ནས་མགོ་ནས་མར་རབ་དཀར་དགེ་སེམས་ནས་མར་ཕྱིན་ནས་མཇུག་གུ་བི་གའི། ཤིས་བརྗོད་བར་དུ་སེམས་མ་ཡེངས་པར་ཏག་ཏག་ཅིག་གི་བསམ་བློ་བཏང་ནས་བསྡད་ཡ་དེ་དཀའ་ལས་ཁག་པོ་ཞེ་དྲག་རེད། ཨ་ལེ་མ་འདོན་མ་འདོན་གོང་ལ་ཀུན་སློང་ཡག་པོ་བཅོས་དགོས་རོ་བ། རབ་དཀར་དགེ་སེམས་མགོ་ལ་འདོན་དགོས་ཡ་རྒྱུ་མཚན་དེ་ཀུན་སློང་བི་གའི་ཡག་པོ་ཅིག་འཁྱེར་དགོས་ཡ་རྒྱུ་མཚན་གྱིས་རབ་དཀར་དགེ་སེམས་རབ་ཏུ་དཀར་བའི་སེམས་བི་ག་དང་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱི་བི་གའི་ཀུན་ནས་བསླངས་ནས། ཨ་ནི་སྐྱབས་འགྲོ་ནས་མར་བྱས་ནས་འདུག་འདོན་དགོས་རོ་བ། དེ་དང་ཀུན་སློང་འཁྱེར་ཡ་དཀའ་ལས་ཁག་པོ་རེད་ལམ་སང་ད་ག་རབ་དཀར་དགེ་སེམས་ཟེར་ཡ་ཅིག་རབ་དཀར་དགེ་སེམས་ཁོ་དཔེ་ཆ་ནང་ལ་ཡོད་པ་ཡིན་ཙང་དེའི་བཀའ་དྲིན་གྱི་ཕར་བཏོན་ཆོག་རོ་རབ་དཀར་དགེ་སེམས་མར་བཏོན་བཞག་མཇུག་གུ་དེ་ག་དུས་ཚར་མ་ཚར་ཧ་མ་གོ་བ་བྱས་རོ་ད། སྲིད་ཞིའི་རྣམ་དཀར་ཟེར་དུས་ནས་ཡང་ཨ་ནི་ཕོར་པ་དེ་ཚོ་ཕར་བསྡུ་གསོག་བརྒྱབ་འགྲོ་ཆོག་ཆོག་ཅིག་ཇོ་ལ་དེ་ཚོ་བཅུག་སོ་བཅུག་སོ་བྱས་ད་ཕ།

པི་ཀའི། པི་ཀའི་ཁྲིམས་འདྲ་པོ་དེ་རེད་དཱ། པི་ཀའི་བཀའ་གདམས་པའི་གོང་མ་ཚོ་གི་བླ་མ་གོང་མ་ཚོ་གི་གསུངས་ནས་ཐོག་མཐའ་གཉིས་ལ་བྱ་བ་གཉིས་ཡོད་རེད་གསུངས་དེ་རེད་ཀུན་སློང་བཅོས་ཡ་དང། ད་ཁྲིམས་དེ་ང་ཚོས་སྲུང་སྲུང་གི་ཡོད་མ་རེད། རེད་བོ་ད། ཨོ་དེ་བྱས་དུས་གང་ལ་ང་ཚོས་དགེ་བ་ག་འདྲ་ཞིག་བྱས་དཔེར་ན་པེ། ཉི་མ་ཉིན་གང་པི་ཀའི་མཚམས་བསྡད་བསྡད་ཀྱི་ཅིག་ཡིན་ནས། ཨ་ནི་སྤུས་དག་པོ་རེད་ཡ་དཀའ་ལས་ཁག་པོ་རེད། ད་འདུག་སེ་ཡིན་ཙང་སྤྲང་གོག་གི་ཅ་ལག་འདྲ་བོ་སོང་ཡ་དེ་རེད།

འཛམ་བུའི་གླིང་གི་སྡུག་བསྔལ་ལས་པའི་བརྒྱ་འགྱུར་འབུམ་འགྱུར་གྱི་འོ་ད་ངན་སོང་གི་སྡུག་བསྔལ་དེ་ཆེ་གི་ཡོད་རེད། རེད་པ་ད། སྡུག་བསྔལ་དེ་མཆིས་ཀྱི་ཡོད་རེད། འོ་འདུག་སེ་ཡིན་དུས། དེ་ནས་གང་ཚེ་རང་དབང་འཇུག་ཅིང་མཐུན་གནས་པ་གལ་ཏེ་འདི་བདག་འཛིན་པར་མི་བྱེད་ན། གསུངས་པ་ན་བདག་གིས་བི་ཀའི་ད་ལྟ་སོ་སོའི་བི་ཀའི་ཆོས་སྒྲུབ་ཡ་གི་བི་ཀའི་རེད་པ་ད་ལྟ་རང་དབང་བི་ཀའི་མཐུན་རྐྱེན་རང་གི་ངོས་ནས་བས་ཚང་འདི་ཚང་དགོས་ཡ་གི་བི་ཀའི་རང་འབྱོར་གཞན་གྱི་ངོས་ནས་པའི་ཚང་དགོས་ཡ་གི་གཞན་འབྱོར། འོ་ད་འབྱོར་བ་བཅུ་དལ་བ་བརྒྱད། འོ་ད་དེ་འདྲའི་གི་པའི་ཆོས་སྒྲུབ་ཡ་གི་པའི་མཐུན་རྐྱེན་ཕུན་སུམ་ཚོགས་པ་ཚང་བསྡད་པའི་སྐབས་དེ་ལ་གཟབ་གཟབ་ཏན་ཏན་ཡག་པོ་ཅིག་མ་བྱས་ན། རེད་པ་ད་གང་ཚེ་རང་དབང་འཇུག་ཅིང་མཐུན་གནས་པ་གལ་ཏེ་འདི་བདག་འཛིན་པར་མི་བྱེད་ན་སོ་སོ་སོ་སོའི་མར་ཟག་མ་བཅུག་པ་ཅིག་འཛིན་དགོས་རོ་བ་འོ་ད་ཆོས་བསྒྲུབས་ནས། སྤྱིར་བཏང་ཆོས་ཀྱི་ངོ་བོ། རེ་བ་དང། རང་གི་ངོ་བོ་འཛིན་པ་ཆོས་ཟེར་ཡ་འདྲ་བོ་ཅིག་རེད། དེ་ནས་གང་ཚེ་པས་སོ་སོའི་ཆོས་ཉམས་སུ་བླངས་ནས་དེ་ངན་སོང་ལ་ཟག་མ་བཅུག་པ་བྱས་ནས་པས་འཛིན་དགོས་པས་མ་གཏོགས། ད་གཞན་དབང་འཇུག་འགྱུར་བ་དེ་ལས་ཕྱི་ནས་གང་གིས་སློང་བར་འགྱུར་ད་ངན་སོང་དུ་ལྷུང་ཚར་སོང་ན། ད་དཀོན་མཆོག་ལ་གནང་ཡ་ཡོད་མ་རེད། སངས་རྒྱས་ལ་གནང་ཡ་ཡོད་མ་རེད། སུ་ངན་སོང་གི་ལས་དེ།